ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཅིག་པ་གི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་བཅུ་གཅིག་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོ་རུ་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་དེ་ཡི་ནང་ལ། བོད་རང་སྐྱོང་ལྗོངས་ཀྱི་ནང་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་གྱི་མ་དངུལ་བཏང་ནས་བེད་སྤྱོད་གཉིས་ལྡན་གྱི་རྨང་གཞི་ཡི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་བ་དེ་ནི་སེམས་འཚབ་བྱ་ཡུལ་ཞིག་ཏུ་གྱུར་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང། བོད་པའི་སྤྱི་ཚོགས་ནང་ལ། ཉི་ཤུ་སུམ་ཅུ་སོན་དེ་ཡང་མི་གཅིག་ཡིན་ན། ནམ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དང་ལས་ཀ་བྱེད་ཡག་དང་ག་རེ་སྤོ་ན་རྒྱ་ཡིག་རེད་མ་གཏོགས་དེ་མིན་ཐོར་བོད་ཆོས་མ་གཏོགས་ཁྱོད་མི་རིགས་ཞེན་ཁོག་ཡོད་པ་ཡིན་ན། ཁྱོད་བོད་ཡིག་ཤེས་གི་མེད། བོད་སྐད་རྒྱག་ཐུབ་ཀྱི་མེད། རྒྱ་ཡིག་སྦྱོང་ག་ལ་འགྲོ་དགོས་ཡ་ཆུ་བ། ཡིན་ཙང་ཞེན་ཁོག་སྟོང་པ་འདྲ་བོ་ཆགས་འདུག་རོ། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ལེ་ཚན་ཞིག་དང་བཅས།

གོང་ཞུས་མ་རྩ་དེ་དག་གིས་མངའ་ཁུལ་དེའི་འཛུགས་སྐྲུན་ཡར་རྒྱས་དང་མཐའ་མཚམས་ས་ཁུལ་ཁག་སྲུང་སྐྱོབ་བྱ་རྒྱུ་གི་རྒྱ་ནག་གི་བདེ་སྲུང་འཐབ་ཇུས་ལ་ཤུགས་སྣོན་ཐེབས་རྒྱུ་ཡིན་པ་མ་ཟད་རྒྱ་ནག་གཞུང་གིས་བོད་ནང་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་ཀྱི་ལས་གཞིར་སྐུལ་འདེད་གཏོང་བཞིན་ཡོད་པ་དེ་ནི་བེད་སྤྱོད་གཉིས་ལྡན་བཟོ་རྒྱུ་ཡི་ཆེད་དུ་ཡིན་ཞིང། བདེ་སྲུང་གི་འཐབ་ཇུས་དང་ས་གནས་མི་དམངས་ཀྱི་རྒྱབ་སྐྱོར་འཐོབ་རྒྱུ་ཡི་ཆེད་དུ་ཡིན་སྐོར་བརྗོད་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཀྱི་ནང་ལ་རྨང་གཞི་ཡི་འཛུགས་སྐྲུན་གྱི་ལས་གཞི་མགྱོགས་ཚད་མྱུར་དུ་གཏོང་བཞིན་ཡོད་པ་དེ་ནི་རྒྱ་ནག་དམར་ཤོག་ཚོགས་པ་གིས་བོད་དེ་རིག་གཞུང་སོགས་ཀྱི་ཆ་ནས་རྒྱ་ནག་གི་ནང་ལ་མཉམ་བསྲེས་དབྱེར་མེད་བཟོ་རྒྱུ་གྱི་འཐབ་ཇུས་ཀྱི་དམིགས་ཡུལ་ཁག་འགྲུབ་པ་གི་རེ་བ་བྱེད་ཀྱི་ཡོད་སྐོར་ཡང་གནས་ཚུལ་གྱི་ནང་བཀོད་ཡོད་པ་རེད། ཡང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་སོང་བ་དེ་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་མི་མང་གི་འཚོ་བ་དང་ཚོང་ལས་ལ་ཤུགས་རྐྱེན་ཐེབས་ཡོད་པ་རེད་འདུག་དེ་ཡང་ད་ལྟའི་ཆར་རྒྱ་ནག་གི་ནང་ལ་དཔལ་འབྱོར་ཉམས་རྒུད་དང་འབྲེལ་ནས་བཟོ་ཚོང་ཁང་མང་པོ་སྒོ་རྒྱག་དགོས་འཁེལ་ཏེ་མི་མང་སྤྱི་ཡི་འཚོ་བ་དང་ལས་ཀ་ཤོར་བ་ལས་ཀ་ཡི་གོ་སྐབས་རག་གི་མེད་པ་སོགས་ཀྱི་ཤུགས་རྐྱེན་ཡོང་བཞིན་ཡོད་པ་ལྟར་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ནས་བཟུང་ཤུགས་རྐྱེན་དེ་བོད་ནང་ཐེབས་བཞིན་ཡོད་པ་རེད། ལྷ་ས་གྲོང་ཁྱེར་ནང་གི་མི་དམངས་མང་ཆེ་བ་ཡི་འཚོ་བ་གི་གནས་སྟངས་ནི་ཚོང་ལས་དང་ལས་གཉེར་ལ་བརྟེན་དགོས་ཀྱི་ཡོད་པས་ད་ལྟ་བཟོ་ཚོང་ཁང་དང་ཁེ་གཉེར་ཚོང་ལས་ཁང་ཁག་ཏུ་ལས་ཀ་མི་རག་པ་དང་ལྷག་པར་དུ་ཚོང་ལས་ཙག་ཙིག་བྱེད་མཁན་དག་ཟ་ཁང་དང་ཇ་ཁང་ཚོ་རུ་ཡོང་གི་མེད་པའི་གནས་སྟངས་ཀྱི་འོག་ལ་སྒོ་རྒྱག་དགོས་དགོས་པའི་གནས་ཚུལ་བྱུང་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།

དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་དེར་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་མཛངས་མ་ཡི་འགྲན་བསྡུར་གྱི་ནང་ལ་ཨང་དང་པོ་ཐོབ་མཁན་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཉེ་དུས་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་གོ་ལ་ཡི་མཛངས་མའི་འགྲན་བསྡུར་གྱི་ནང་ལ་མཉམ་ཞུགས་གནང་སྟེ་ཀམ་པོ་ཀྲི་ཡ་ཡི་ནང་ལ་སྔོན་འགྲོ་ཡི་མཛངས་མའི་མཛངས་མའི་འགྲན་བསྡུར་གྱི་སྐབས། ཁོང་གིས་རང་ཉིད་ངོ་སྤྲོད་གནང་བའི་སྐབས་ཁོང་གིས་མཛེས་སྡུག་ལྡན་པའི་བོད་དང་དེའི་རིག་གཞུང་མཚོན་པ་གནང་གི་ཡོད་ཅེས་སོགས་གསུངས་བའི་མཐའ་མར། ཁོང་གིས་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་ཤུགས་ཆེན་ཞིག་བརྒྱབ་ཡོད་པ་དེ་ལ་བརྟེན་ནས། རྒྱ་ནག་གཞུང་གིས་གོ་ལ་ཡི་མཛངས་མའི་འགྲན་བསྡུར་ཚོགས་པ་དང་གོ་ལ་ཡི་མཛངས་མའི་འགྲན་བསྡུར་གྱི་སྔོན་འགྲོ་གནང་ཡུལ་ཀམ་པོ་ཀྲི་ཡ་ལ་གནོན་ཤུགས་སྤྲད་ནས། འགྲན་བསྡུར་དངོས་གཞི་ཡི་སྐབས་སུ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་རྒྱལ་ལོ་ཞེས་པ་ཡི་འབོད་ཚིག་སྒྲོག་མི་ཆོག་པ་དང་ལག་ཏུ་བོད་ཀྱི་རྒྱལ་དར་འཁུར་མི་ཆོག་པ། མིང་བྱང་གི་ཐོག་ལ་བོད་ཅེས་པའི་ཚིག་དེ་བཀོད་མི་ཆོག་པ། ཁོང་གིས་བོད་ཆས་གོན་མི་ཆོག་པ་སོགས་ཀྱི་ཆ་རྐྱེན་བཏོན་ཡོད་པ་མ་ཟད།

ཡང་དཔེ་ཚོགས་དེ་ཡི་ནང་ལ་སྔོན་འགྲོ་ཀློག་དེབ་ཞིག་ཡོད་པ་ཁག་དང་ལྷག་པར་དུ་བོད་སྐད་བོད་ཡིག་ཡག་པོ་ཤེས་ཆེད་དུ་སྦྱོར་ཀློག་རིམ་པ་གཙོ་ཆེར་བགོས་ཡོད་པ་བཅས་པའི་དཔེ་ཚོགས་ནང་དོན་སྐོར་ཁོང་གིས་མུ་མཐུད་ངོ་སྤྲོད་གནང་ཡོད་པ་རེད། རྩ་བའི་ང་ཚོའི་བོད་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་ཤེས་ཡོན་གྱི་རྨང་གཞི་བརྟན་པོ་འཇོག་ཐབས་ཅིག་དེ་ལ་བྱས་པ་ཡིན་དེ་དཔེར་ན་བརྡ་སྤྲོད་སྐོར་ཡོད་པ་རེད་སྙན་ངག་སྐོར་རེད་རྒྱལ་རབས་རེད་ཆོས་འབྱུང་རེད་ནང་པའི་ལྟ་གྲུབ་རོབ་ཅིག་ཡོད་པ་རེད་དེ་ནས་ཁོས་ད་དེང་རབས་ཀྱི་ཚན་རིག་དང་འབྲེལ་བའི་རྨང་གཞིའི་ཤེས་བྱ་གང་འཚམ་བཅས་ཡོད་པ་རེད།

བོད་ཡིག་སློབ་ཚན་ཇེ་ཉུང་དུ་གཏོང་བཞིན་ཡོད་པར་ལྷ་ས་གནས་སྡོད་བོད་མི་ཞིག་གིས་འགྲེལ་བརྗོད་གནང་ཡོད་སྐོར། ང་ཚོའི་ས་གནས་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས།
ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་དུ་བསྐོ་བཞག་བྱས་པའི་རྗེས་རྒྱ་ཡིག་ལ་སྤྱི་སྤྱོད་སྐད་ཡིག་ཅེས་ཡོངས་གྲགས་ཀྱིས་བེད་སྤྱོད་བྱེད་དགོས་པའི་སྲིད་ཇུས་སྣ་ཚོགས་ཤིག་སྤེལ་བ་དེ་ཡིས་འདས་པའི་ལོ་ངོ་བཅུ་ཕྲག་གཅིག་ལྷག་རིང་བོད་ནང་དུ་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་སའི་སློབ་གྲྭ་ཆེ་འབྲིང་ཆུང་གསུམ་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་ཅིང་བོད་ལྷ་ས་གནས་སྡོད་བོད་མི་ཞིག་གིས་ད་སྐབས་ལྷ་སར་རྟེན་གཞི་བྱས་པའི་ལྷ་ས་ལྷ་ཀླུ་སློབ་ཆུང་དང་ལྷ་ས་སློབ་འབྲིང་སློབ་གྲྭ་སོགས་ཀྱི་ནང་བོད་ཀྱི་སྐད་ཡིག་དང་འབྲེལ་བའི་སློབ་ཚན་དང་འཛིན་གྲྭ་མང་པོ་ཞིག་ཉུང་དུ་བཏང་ནས་རྒྱ་ཡིག་ཁོ་ན་སྦྱང་སའི་འཛིན་གྲྭ་མང་དུ་བཏང་དང་གཏོང་མུས་ཡིན་པ་དང་རྒྱ་ནག་ནས་ཆེད་དུ་རང་སྐྱོང་ལྗོངས་ཁུལ་དུ་རྒྱ་ཡིག་དགེ་རྒན་མངགས་གཏོང་བྱེད་ཀྱི་ཡོད་པ་ཧ་ཅང་གི་བློ་འཚབ་ངང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་མི་དེས་སེམས་འཚབ་ངང་འགྲེལ་བརྗོད་གནང་བ་ཙམ་མིན་པར། ཉེ་ལམ་རྒྱ་ནག་གཞུང་གིས་བསྐོང་ཚོགས་གནང་བའི་རང་སྐྱོང་ལྗོངས་མི་དམངས་འཐུས་ཚོགས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་ཟེར་བའི་ཚོགས་འདུ་དེ་གཉིས་བརྒྱུད་ཉིས་སྟོང་ཉི་ཤུ་རྩ་བཞི་ལོར་རང་སྐྱོང་ལྗོངས་སྲིད་གཞུང་གིས་ལག་བསྟར་དགོས་པའི་ལས་དོན་སྙན་སྒྲོན་གནང་བའི་དོན་ཚན་དང་པོའི་ནང། བོད་རིགས་མང་ཚོགས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་ཀྱི་རྒྱ་ཡིག་བེད་སྤྱོད་བྱེད་པའི་འདུ་ཤེས་ཟབ་ཏུ་བཏང་སྟེ་ནུས་པ་ཟམ་མི་ཆད་པར་ཆེ་རུ་གཏོང་རྒྱུ་ཞེས་མངོན་གསལ་དོད་པོའི་སྒོ་ནས་འདི་ཚེས་དགུ་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་འདུག། དེ་སྔོན་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་གཉིས་ཀྱིས་སྲིད་དབང་འཛིན་པའི་སྐབས་སུ། སྲིད་བྱུས་སྣ་ཚོགས་བརྒྱུད་མངོན་གསལ་དོད་པོ་མེད་པའི་སྒོ་ནས་བོད་ཀྱི་སྐད་ཡིག་ཉམས་དམས་གཏོང་ཐབས་བྱས་ཡོད། འོན་ཀྱང་ད་སྐབས་ཞི་ཅིན་ཕིན་གྱིས་ཡོངས་གྲགས་ཀྱི་སྒོ་ནས་བོད་ཀྱི་སྐད་ཡིག་དང་ནང་ཆོས་ནི་རྩ་མེད་བཟོ་རྒྱུ་ཡི་སྲིད་བྱུས་སྣ་ཚོགས་ཤིག་བཏིང་བཞིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བཞིན་རྒྱ་ནག་གཞུང་གི་གཙོ་བོ་དམིགས་ས་ནི་བོད་མིའི་སྲོག་རྩ་ལྟ་བུ་བོད་ཀྱི་སྐད་ཡིག་དང་བོད་བརྒྱུད་ནང་བསྟན་ནི་རྩ་མེད་བཟོ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། ཁོ་ཚོ་གི་དམིགས་ཡུལ་དེ་ཕུགས་རྒྱང་རིང་པོ་དང་ལོ་ཉི་ཤུ་སུམ་ཅུ་རྗེས་སུ་བོད་པའི་སྤྱི་ཚོགས་ནང་ལ། མི་གཅིག་ལོ། ཉི་ཤུ་སུམ་ཅུ་ཟིན་དུས་ཡང་མི་གཅིག་ཡིན་ན། ནམ་རྒྱུན་འཚོ་བ་སྐྱེལ་སྟངས་དང་ལས་ཀ་བྱེད་ཡ་དང་ག་རེ་སྤོད་ན་རྒྱ་ཡིག་རེད་མ་གཏོགས་དེ་མིན་ཐོར་བུ་ཅིག་མ་གཏོགས་ཅིག་མི་རིགས་ཞེན་ཁོག་ཡོད་པ་ཡིན་ན། ཅིག་བོད་ཡིག་ཤེས་གི་མེད། བོད་སྐད་རྒྱག་ཐུབ་གི་མེད། རྒྱ་ཡིག་སྦྱང་ག་ལ་འགྲོ་དགོས་ཡ་བྱས་པ། ཅིག་ཞེན་ཁོག་སྟོང་པ་འདྲ་བོ་ཆགས་བསྡད་ཡོད་ར། འོ་ད་དེ་འདྲ་གི་དམིགས་ཡུལ་དེ་ཧ་ཅང་གསལ་བོ་སྒང་ནས་བཟུང་བསྡད་ཡོད་རེད།
ཡང་གོང་ཞུས་བོད་ནས་གནས་ཚུལ་མཁོ་སྤྲོད་པ་ཁོང་གིས། ད་སྐབས་གཞུང་གི་ལས་ཀ་རག་པར་རྒྱ་ཡིག་དང་དམར་ཤོག་གི་ལོ་རྒྱུས་ནི་ཧ་ཅང་གི་དགོས་མཁོ་ཆེ་བའི་གནད་དོན་གཉིས་ཡིན་པས་ལྷ་ས་ཡོད་པའི་བོད་ཕྲུག་མང་པོ་ཞིག་སྔོན་འགྲོ་སློབ་གྲྭ་ནས་རྒྱ་ཡིག་ཁོ་ན་སྦྱང་འགོ་བཙུགས་ཡོད་པ་མ་ཟད་ཁྱིམ་ཚང་ཁག་ན་བོད་སྐད་ལས་རྒྱ་སྐད་གཙོ་བཟུང་གིས་བེད་སྤྱོད་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་གསུང་གི་འདུག་ཡང་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཉམས་དམས་སུ་གཏོང་བའི་མིག་མཐོང་ལག་ཟིན་ཀྱི་གནས་ཚུལ་གསར་ཤོས་ཤིག་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ཏུ་ཕྱི་རྒྱལ་བ YouTube བརྙན་བཟོ་མཁན་ཞིག་ལྷ་སར་ལྟ་སྐོར་ཕྱིན་ཏེ་བོད་པའི་མ་བུ་གཉིས་དང་ཕན་ཚུན་བཀའ་མོལ་གནང་སྐབས་བོད་ཕྲུག་དེ་ཡིས་རྒྱུན་དུ་བོད་སྐད་ལས་རྒྱ་སྐད་མང་བ་བེད་སྤྱོད་གཏོང་གི་ཡོད་པ་འགྲེལ་བརྗོད་གནང་སྟེ། ཨ་མ་ཡིས། ངའི་བུ་སྔོན་འགྲོ་སློབ་གྲྭ་སྐབས་སུ་ནི་དགེ་རྒན་རྒྱ་མི་ཡིན་པ་དང། ཁྱིམ་དང་སློབ་གྲྭ་ནང་དུ་རྒྱ་ཡིག་དང་རྒྱ་སྐད་ཁོ་ན་བེད་སྤྱོད་བྱེད་དགོས་པའི་མཛུབ་སྟོན་གནང་དགོས་ཀྱི་ཡོད་རེད་ཅེས་ཕྱི་རྒྱལ་གྱི་ཡུལ་སྐོར་བ་ཁོང་ལ་འགྲེལ་བརྗོད་བྱས་འདུག་ཡང་སྤེན་རྒྱལ་ཁབ་ཏུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་བོད་ཀྱི་སློབ་གྲྭ་མང་པོ་ཞིག་ནང་སྤྱི་སྤྱོད་སྐད་ཡིག་ཟེར་བ་དེ

དེ་བསྒྱུར་གྱི་ཡིན་ཟེར་ན། ད་འདི་ཧང་སང་ཡག་གི་བསམ་བློ་གཏང་དགོས་ཡ། བོད་ཀྱི་ནང་བསྟན་གྱི་ལྟ་བ་དང་ལངས་ཕྱོགས་དང་ལྟ་གྲུབ་དང་རྩ་བ་ནས་འགལ་འགྲོ་ཡ་ཅིག་རེད་བ། ད་ང་ཚོའི་གི་ནང་ཆོས་དེ་བྱམས་བརྩེ་དང་སྙིང་རྗེ་དང། ད་དེའི་གི་སྐོར་ལ་འགྲོ་ཡ་གི་དེ་འདྲ་ཅིག་རེད། ད་རྒྱ་ནག་དམར་ཤོག་དེ་ཨ་ནི་ཆོས་ཟེར་ཡ་དེ་ལ་ཁས་མི་ལེན་གི། ཆབ་སྲིད་ཀྱི་ཚོགས་པ་ཅིག་རེད། གཞན་ཡང་གོང་ཞུས་རྒྱ་ནག་གཞུང་གིས་ཉེ་ལམ་ལྷ་སར་བསྐོང་ཚོགས་གནང་བའི་ཚོགས་འདུ་དེ་ཉིད་བརྒྱུད་ཉིས་སྟོང་ཉི་ཤུ་རྩ་བཞི་ལོར་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་བསྒྲུབ་དགོས་པའི་དོན་ཆེན་བཞི་ཞེས་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་འགྱུར་བར་སྐུལ་འདེད་ཤུགས་ཆེན་གཏོང་བ་དང་དགོན་སྡེ་དོ་དམ་གྱི་འགན་ནུས་སྒྲུབ་ཤུགས་ཆེ་རུ་གཏོང་ནས་ཆོས་ལུགས་ཀྱི་བྱེད་སྒོའི་སྤེལ་ཡུལ་ལ་དོ་དམ་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་པར་བསྒྲགས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

དམག་འཁྲུག་དང་ཞི་བདེ་གཉིས་བར་གྱི་གདམ་ག་ཡིན་ཚུལ་བཤད་ནས་གནོན་ཤུགས་སྤྲོད་ཐབས་བྱེད་བཞིན་ཡོད་པ་རེད། དེ་ཡང་ཐའེ་ཝན་གྱི་བདེ་སྲུང་དཔོན་རིགས་ཤིག་གིས་ཐའེ་ཝན་གྱི་དབང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ཡི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིང་ཏེ་བཅས་པའི་སྲིད་འཛིན་འོས་མི་གསུམ་ཡོད་པ་དེའི་ཁོངས་ནས་སྲིད་འཛིན་འོས་འདེམས་རྒྱལ་ཁ་དེ་སུ་ལ་ཐོབ་པ་ཡིན་ན་ཡང།

རྒྱ་ནག་དང་གྲོས་མོལ་གནང་རྒྱུ་ཡིན་རུང་ཐའེ་ཝན་གྱི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་རྒྱུ་མིན་པ་ཁས་ལེན་གནང་ཡོད་པ་རེད་འདུག་ཡང་ལ་དྭགས་ནང་པའི་ཚོགས་འདུ་ཡི་སྐད་ཡིག་ཚོགས་ཆུང་གི་གོ་སྒྲིག་གི་འོག་ལོ་ལྟར་བཞིན་མི་དམངས་མང་ཚོགས་ཚོ་ལ་བོད་ཡིག་སློབ་གཉེར་གནང་སྲོལ་ཡོད་པ་དེ་ཕྱི་ལོ་ཉིས་སྟོང་ཉེར་བཞིའི་ལོ་ཡི་ལོ་སྟོད་ནས་ཟླ་བ་གཅིག་གི་རིང་ལ་དམིགས་བསལ་དུ་ད་ལོ་རྒན་གཞོན་དབྱེ་བ་མེད་པར་མི་གྲངས་སུམ་བརྒྱ་ལྷག་ཙམ་ཞིག་ལ་བོད་ཡིག་སློབ་གཉེར་གནང་བཞིན་ཡོད་འདུག

གཟའ་ཟླ་བའི་ཉིན་རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པའི་དབུས་སྒྲིག་ཁྲིམས་རྟོག་ཞིབ་ལས་ཁང་གིས་སྐབས་ཉི་ཤུ་པའི་ཚོགས་འཛོམས་ཀྱི་ལྷན་ཚོགས་ཐེངས་གསུམ་པ་དེ་ཚོགས་པའི་སྐབས་སུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་སླར་ཡང་རྒྱ་ནག་ནང་གི་དངུལ་ཁང་ཁག་དང་སྨན་གྱི་བཟོ་ཚོང་ལས་ཁང་སོགས་ཀྱི་ནང་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ཤུགས་ཆེ་ཡོང་བཞིན་པའི་ཐོག་ལ་ཁ་བརྡའི་བགྲོ་གླེང་བྱས་ཏེ་ལྐོག་ཟ་རུལ་སུངས་ཀྱི་ཐོག་ལ་རྡུང་རྡེག་གཏོང་ཤུགས་ཆེ་རུ་གཏོང་དགོས་པའི་སྐོར། རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པའི་དབུས་སྒྲིག་ཁྲིམས་རྟོག་ཞིབ་ལས་ཁང་གི་ཚོགས་འཛོམས་ཀྱི་ལྷན་ཚོགས་ཐེངས་གསུམ་པ་དེ་ཚོགས་པའི་ཐོག་ལ་བསྐྱར་དུ་ནན་བརྗོད་གནང་ཡོད་པ། རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་སྤེལ་གདའ། དེ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་སླར་ཡང་རྒྱ་ནག་ནང་གི་དངུལ་ཁང་ཁག་དང་སྨན་གྱི་བཟོ་ཚོང་ལས་ཁུངས་ཁག་དང་གཞུང་གི་དཔོན་རིགས་སོགས་ཀྱི་བར་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ལ་རྡུང་རྡེག་གཏོང་ཤུགས་ཆེ་རུ་གཏོང་དགོས་པའི་སྐོར་རྒྱ་ནག་གི་དབུས་སྒྲིག་ཁྲིམས་ཞིབ་བཤེར་ལས་ཁང་གི་ཚོགས་འཛོམས་ཀྱི་ལྷན་ཚོགས་དུ་ནན་བརྗོད་གནང་ཡོད་པའི་རྒྱུ་མཚན་གང་ཡིན་སྐོར་རྒྱ་ནག་དུ་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ

རྒྱ་ནག་དམར་ཤོག་གཞུང་གི་རིག་འཛིན་ནང་ལོགས་ནས་ལྐོག་ཟ་རུལ་སུངས་ཟེར་ཡ་དེ་དཔེ་དེ་ཡོངས་ཁྱབ་གི་ཁྱབ་བསྡད་ཡོད་ཅིག་རེད་ད་དེ་ག་རེ་གི་གནད་དོན་རེད་ཟེར་ན་ཁོ་ལམ་ལུགས་དང་གཞུང་གི་ཨ་ནི་ཁྲིམས་གི་འཛིན་སྐྱོང་མེད་ཡ་གི་གནད་དོན་དེ་ཡིན་པ་དེ་གསལ་བོ་རེད་དེ་གཅིག་རེད་དེ་ནས་མི་མང་གི་ལྟ་རྟོག་མེད་ཡོད་མ་རེད་གཞུང་གི་དཔོན་རིགས་དེ་ཚོ་ལ་ལྟ་རྟོག་མེད་དེ་སྒང་ལ་གསར་འགྱུར་རང་དབང་མེད་སྨྲ་བརྗོད་རང་དབང་མེད་ཨཱ་ནི་ཁྲིམས་སྐྱོང་མེད་འདི་འོག་ན་ཨཱ་ནི་ད་ལྐོག་ཟ་རུལ་སུངས་དེ་གཡོལ་ཐབས་མེད་པ་ཅིག་རེད་དེ་གནད་དོན་ཅིག་རེད་དེ་ནས་ད་ལྟ་ཁྱོད་གང་ནས་ཤེས་ཡ་གལ་ཏེ་ལྐོག་ཟ་རུལ་སུངས་དེ་འདྲ་མ་བྱས་ན་ཤེས་ཡ་དེ་རེད་ད་ད་ལྟ་གི་ཚོགས་འདུ་འདི་དང་དེའི་གོང་ནས་ཨཱ་ནི་ཞབས་ཕྱི་གི་གཏན་འཇུག་རྗེས་ལན་ཁོ་ལ་ཐོན་ཡ་དེ་ཚོའི་གནད་དོན་ཅིག་འགྲོ་བ་ད་ལྟ། དམག་དཔུང་གི། རྒྱ་ནག་གི་དམག་དཔུང་གི་དམག་གི་སྡེ་ཚན་འདི་ཚོ་ནང་ལྐོག་ཟ་རུལ་སུངས་བྱུང་ཡོད་ཡ་རེད་ཟེར། ད་དེ་ཚོ་དང་འབྲེལ་བ་ཆགས་ཀྱི་ཡོད་རེད་དེ་འདི་སྒང་ལ། ད་ལྐོག་ཟ་རུལ་སུངས་གི་ཚབས་ཧ་ཅང་གི་ཆེན་པོ་ཡིན་པ་དང། ཨ་ནི་ད་བེ་ཆེན་ཅིག་ཕྱི་ལོགས་ནས་ཧ་གོ་ནས་ཅིག། ཞི་ཅིན་ཕིན་དང་ཁོ་ཚོ་ནང་ལ་ཅིག་གནོན་ཤུགས་འདྲ་བོ་ཡོང་གི་ཡོད་ཡ་དང་སྤྱི་ཚོགས་ནང་ནང་ནས་མི་མང་གི་ནང་ལ་ད་སེམས་ཁྲལ་ཆེན་པོ་ཅིག་ཡོད་ཡ་དང་ཨ་ནི། ནི་ད་ལྐོག་ཟ་རུལ་སུངས་དེ་དཔེ་ཅིག་ག་རེ་ཟེར་དགོས་རེད་ད་ངོས་སུ་དུག་འདྲ་བོ་ཡིན། ཨ་ནི་དེ་འདྲ་གི་གནས་སྟངས་འོག་ནས་ཨ་ནི་ད་ད་ད་གི། ཞི་ཅིན་ཕིན་གྱིས་ག་རེ་གསུངས་རེད། ད་ལྐོག་ཟ་རུལ་སུངས་ལ་རྡུང་རྡེག་བྱེད་ཀྱི་ཡིན་ཟེར་གོ་རེད་དེ། ཡིན་ན་ང་ཡི་ལྟ་ཡ་ཡིན་ན་དེ་རྩ་མེད་བཟོ་ཐུབ་ཡ་གཅིག་མ་རེད་ཁོ་ལམ་ལུགས་དང་སྒྲིག་གཞི་ཁོ་རང་གི་གི་ཨ་ནི་ལྐོག་ཟ་རུལ་སུངས། འབྱུང་ཡ་གི་ཁུངས་གཅིག་ཅིག་ཡོད་དེ་སྒང་ལ་དེ་འདྲས་འདི་སྒང་ལ་ད་དེ་འདྲ་གནས་སྟངས་འོག་ནས། ཨ་ནི་རྒྱ་ནག་དམར་ཤོག་ཚོགས་པ་ལྐོག་ཟ་རུལ་སུངས་གི་དཀའ་ངལ་ཅིག་འཕྲད་ཀྱི་ཡོད་པ་གསལ་པོ་རེད། ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ནང་གི་དཔལ་འབྱོར་གྱི་གནད་དོན་དང་འབྲེལ་བའི་ཐད་ལ་ལྐོག་ཟ་རུལ་སུངས་ཀྱི་གནད་དོན་ཤུགས་ཆེར་ཡོད་པ་དེ་ལ་རྡུང་རྡེག་གཏོང་དགོས་པའི་སྐོར་བཤད་པར་བརྟེན་ནས་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་སྐབས་དེ་ལ་ལྐོག་ཟ་རུལ་སུངས་དེ་གནད་དོན་གལ་ཆེ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་དང་ལྐོག་ཟ་རུལ་སུངས་དེ་ལམ་སེང་མེད་པར་བཟོ་ཐུབ་པ་ཞིག་མིན་པའི་སྐོར་རྒྱ་ནག་ནང་གི་མི་མང་མང་ཚོགས་ལ་སྟོན་པའི་ཆེད་དུ་ཡིན་པ་སིང་ག་པུར་གྱི། Lee Kuan Yew། རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་སྤྱི་ཚོགས་སྲིད་ཇུས་སློབ་གཉེར་ཁང་གི་སློབ་དཔོན་ཆེན་པོ Alfred Wu ལགས་ཀྱིས་འགྲེལ་བརྗོད་གནང་གདའ། དེ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་སླར་ཡང་རྒྱ་ནག་ནང་གི་དངུལ་ཁང་ཁག་དང་སྨན་གྱི་བཟོ་ཚོང་ལས་ཁང་ཁག་དང་གཞུང་གི་དཔོན་རིགས་སོགས་ཀྱི་བར་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ལ་རྡུང་རྡེག་གཏོང་ཤུགས་ཆེ་རུ་གཏོང་དགོས་པའི་སྐོར་རྒྱ་ནག་གི་དབུས་སྒྲིག་ཁྲིམས་ཞིབ་བཤེར་ལས་ཁང་གི་ཚང་འཛོམས་ཀྱི་ལྷན་ཚོགས་ཐོག་ནན་བརྗོད་གནང་ཡོད་པའི་རྒྱུ་མཚན་གང་ཡིན་སྐོར་རྒྱ་ནག་ཐོག་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཀའ་འདྲི་ཞུ་སྐབས་སུ། ད་ལྟ་རྒྱ་ནག་གི་ལྐོག་ཟ་རུལ་སུངས་ཟེར་བ་དེ་ད་ཕན་དེ་རྒྱ་ནག་གི་དཔོན་རིགས་ཚོས་ལྐོག་ཟ་རུལ་སུངས་བྱས་མེད་མཁན་ཚོའི་ཕལ་ཆེར་མེད་ད་ཞི་ཅིན་ཕིང་གིས་ད་བར་འོས་བསྡུ་བྱས་ཡོད། ལྐོག་ཟ་རུལ་སུངས་རྡུང་རྡེག་བྱེད་ཀྱི་ཡོད་ཟེར་ནས་ཨ་ནི་རེད་ད། མང་པོ་ཞིག་བཟུང་བ་རེད་མང་པོ་ཞིག་གོ་གནས་ནས་ཕབ་པ་རེད་མང་པོ་ཞིག་ཉེས་པ་བཏང་བ་རེད་ད་ད་ལྟ་མུ་མཐུད་དུ་ཨ་ནི་ད་ལྐོག་ཟ་རུལ་སུངས་དེ་བསྡད་བསྡད་ཡོད་ཀི་ཟེར་བ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་གསར་འགྱུར་དཔྱད་གཏམ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན།

བོད་མི་རྣམས་ཀྱིས་དགའ་མོས་ཆེན་པོ་བྱེད་ས་ཞིག་དང། བོད་ཀྱི་གླུ་གཞས་སྒྱུ་རྩལ་པའི་གྲས་ནས་སྙན་གྲགས་ཆེ་ཤོས་གྲས་ཀྱི་གླུ་པ་ཞིག་ཡིན་པ་རེད། དེ་བས་ཉེ་ཆར་ཁོང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་པ་དང་འབྲེལ་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་ཀྱི་སྒྱུ་རྩལ་པའི་གྲས་དང། ཁོང་གི་གླུ་གཞས་ལ་དགའ་མོས་བྱེད་མཁན་ཀུན་གྱིས་སྐད་འཕྲིན་དང་ངོ་དེབ་མགྱོགས་འཕྲིན་དང་པོད་འཕྲིན་སོགས། སྤྱི་ཚོགས་དྲ་རྒྱའི་བརྒྱུད་ལམ་ཀུན་ཏུ་ཁོང་ལ་མྱ་ངན་གྱི་རྩོམ་ཡིག་བྲི་བ་དང།